བྱས་ན་ཡན་ལག་བཅུ་གཉིས་དུ་སྤངས་ཤེ་ན་རྒྱུན་ཞུགས་ག་ཚད་སྤངས་ཀྱི་རེད་ཟེར་ན་ཐམས་ཅད་ཀྱི་ཕྱོགས་གཅིག་སྟེ། ག་རེ་རོ་བ་རིལ་གྱིས་སྤངས་པ་ནི་མ་ཡིན་ནོ་ཟེར་དུས་ཡན་ལག་བཅུ་གཉིས་ནང་ལོགས་ལ་ཡང་མཐོང་སྤང་གི་ཆ་དེ་སྤངས་པ་རེད། ཐམས་ཅད་ཀྱི་ཕྱོགས་གཅིག་སྤངས་པ་རེད། རིལ་གྱིས་སྤངས་པ་མ་ཡིན་ནོ་རིལ་བུ་ཟེར་དུས། ཆ་ཚང་སྤངས་པ་མ་རེད། ཆ་ཚང་སྤངས་ཟེར་ན་ཨ་ནེ་སྒོམ་སྤང་སྤང་དགོས་རེད། ང་བ་དེ་ལབ་པར་རོ། དེ་ད་དེ་ལ་ཡང་མཐོང་སྤང་གི་ཆ་རྣམས་རྒྱུན་ཞུགས་ཀྱིས་སྤངས་ཀྱི་རེད་ཟེར་ནས། སྒོམ་སྤང་གི་ཆ་རྣམས་དགྲ་བཅོམ་པས་སྤངས་ཀྱི་རེད་ལབ་ཡོད་རོ་བ། དེ་ལ་དེ་ཀ་ཏོ་ལ། རྣལ་འབྱོར་སྤྱོད་པའི་ས་གི་ལུང་དྲངས་ཡང་དེ་ཀ་ཏོ་ལ་ཡང་བྱེད་ན་ཡན་ལག་བཅུ་གཉིས་ལ་ཡང་མཐོང་སྤང་གི་ཆ་གཅིག་དང་སྒོམ་སྤང་གི་ཆ་གཉིས་ཕྱེ་ནས་གསུང་ཡོང་གི་འདུག་ཅེ་ན་འདི། དུར་སྲིན་ཟླ་ས་བཏང་བ་ཡིན་ན། ཡ། ད་དུས་གཞན་ལ་དགོངས་པ་ནི་ག་རེ་ཟེར་སོང། མ་འོངས་པ་ན་བདེ་བ་ཅན་དུ་སྐྱེ་བ་ཡོད་པ་ལ་དགོངས་ནས། དགོངས་གཞི་དེ་རོ་བ། མ་འོངས་པ་ལ་བདེ་བ་ཅན་དུ་སྐྱེ་ཡ་ཡོད་ར་ཁོ་བདེ་བ་ཅན་གྱི་སྐྱེ་ཡ་གི་ཞིང་སྦྱངས་སོང་ན་བདེ་བ་ཅན་གྱི་ཞིང་དེ་སྦྱངས་སོང་ན།

སྐྱེ་ཡག་གི་སྨོན་ལམ་བཏབ་པ་ཡིན་ན་དེ་མ་ཐག་ཏུ་བདེ་བ་ཅན་དུ་ཕྱིན་འགྲོ་གི་རེད་ཟེར་ཡག་གི་ད་གསུངས་པ་དེ་དུས་གཞན་ལ་དགོངས་པ། ད་གསུངས་པ་རེད་པས་གང་ཟག་གི་བསམ་པ་ལ་དགོངས་པ། གང་ཟག་གི་བསམ་པ་ལ་དགོངས་པ་དེ་ལ་ག་རེ་གསུངས་སོང། དགོངས་པ་དེ་ལ་སྦྱིན་པ་ཙམ་གྱིས་ཆོག་པར་འཛིན་པའི་གདུལ་བྱའི་ངོར་དེ་སྨད་ནས་ཚུལ་ཁྲིམས་མཆོག་ཏུ་བསྟན་པའི་མདོ་ལྟ་བུའོ།

ཨ་ནི་ཁོ་ཚུལ་ཁྲིམས་མ་བསྲུངས་པ་དང་བཟོད་པ་མ་བསྒོམས་པ་དང་ཨ་ནི་ག་རེ། བསམ་གཏན་ཏིང་འཛིན་མ་བསྒོམས་པ་ཡིན་ན་ཡང་ཁོ་ད་ལྟ་ཡོང་ཐུབ་ཀྱི་མ་རོགས། དཔེར་ན། ཚུལ་ཁྲིམས་མ་བསྲུངས་ན་མིའི་སྐྱེ་བ་ལེན་ཐུབ་ཀྱི་མ་རོགས། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཟེར་གྱི་རོ། ཡང་ཚུལ་ཁྲིམས་ཡག་པོ་བསྲུངས་ན་སྦྱིན་པ་ཡག་པོ་བཏང་ནས་ཕུན་སུམ་ཚོགས་པ་ཡོང་ནས་ཡང་ཁོ་བཟོད་པ་ཡག་པོ་བསྒོམས་མེད་ན་བཟོད་པས་མདངས་ལྡན་དུ་ཡོང་ཐུབ་ཀྱི་མ་རོགས།

ཡོད་པ་ཡིན་ནས་ཁོས་སྦྱིན་པའི་གི་རྣམ་སྨིན་གྱི་འབྲས་བུ་དེ་ད་ང་ཚོ་མར་ཤི་ཡོང་དུས་ཚུལ་ཁྲིམས་ཡག་པོ་མ་བསྲུངས་པ་ཡིན་ན། ཨ་ཁོ་དེ་གི་རྣམ་སྨིན་གྱི་འབྲས་བུ་ངན་སོང་གསུམ་ལ་མར་སྨིན་པ་ཡིན་ན། ཨ་ཁོ་དེ་ཙམ་གྱིས་ཁོ་ཕན་ཐོགས་ཀྱི་མི་འདུག་ཨོ་དེ་ཕྱིར། ཁྱེད་རང་བ་ད་དེ་སྦྱིན་པ་ཙམ་གྱིས་ཆོག་པར་འཛིན་པའི་གདུལ་བྱའི་ངོ་དེ་ལ་དེ་སྨད་ནས་ཨ་ནེ་ཚུལ་ཁྲིམས་ཡག་པོ་སྲུང་དགོས་རེད་ད་ཚུལ་ཁྲིམས་བསྲུངས་པ་ཡིན་དེའི་སྐབས་ལ་ཕར་ཕྱིན་གཞན་དག་གིས་གྲོགས་བྱས་ཡོད་ཨ་ནེ། ཁོ་མི་ལུས་རྣམ་པར་དག་པ་དང། ཆོས་སྒྲུབ་ཀྱི་མཐུན་རྐྱེན་ཡོངས་སུ་རྫོགས་པ་ཚང་མ་བྱེད་ཡོང་གི་རོ་བ།

ལྡེམ་དགོངས་ཀྱི་མདོ་བཞི་ད་དེ་ལྡེམ་དགོངས་ཀྱི་མདོ་བཞི་རོ་བ་ལྡེམ་དགོངས་ཀྱི་མདོ་ལའང་བཞི་ཡོད་དེ་རྒྱན་ལས་གཞུག་པ་ལྡེམ་པོར་དགོངས་པ་དང་མཚན་ཉིད་ལྡེམ་པོར་དགོངས་པ་དང་གཉེན་པོ་ལྡེམ་པོར་དགོངས་པ་དང་བསྒྱུར་བ་ལྡེམ་པོར་དགོངས་པ་དང་ལྡེམ་པོར་དགོངས་པ་སྟེ་རྣམ་བཞི། ཞེས་གསུངས། དེ་ཡང་དང་པོ། ཨ་ནི་ག་རེ་ཡིན་པ། གཞུག་པ་ལྡེམ་པོར་དགོངས་པ་ག་རེ་བཞག་ཟེར་ན་ཕྱི་རོལ་པའི་ལྟ་བ་ལ་གོམས་པའི་གི་གདུལ་བྱ་འགའ་ཞིག་ལ་ཡང་འགའ་ཞིག། བསྟན་པ་ལ་ཡང་གཞུག་པའི་དོན་དུ་གང་ཟག་གི་བདག་ཡོད་པར་སྟོན་པའི་མདོ་དང། ཕུང་པོ་ལྔ་ནི་ཁུར་རོ། ཁུར་འཁུར་བ་པོ་ནི་གང་ཟག་གོ། གསུངས་འདི་གང་ལ་བྱས་ན། སྐྱེ་བ་སྔ་མ་ནས་ཕྱི་རོལ་པའི་ལྟ་བ་ལ་གོམས་འདྲིས་ཡོད་ན། དེ་སྲིད་གདུལ་བྱ་ཡི་འདུལ་ཡག་གི་དོན་དག་སངས་རྒྱས་ཀྱི་བསྟན་པ་ལ་ཡར་ཞུགས་ཡག་གི་དོན་དག་ལ་ཡང་ཡང་ཁོ་རང་གི་བསམ་པ་དང་མཐུན་པའི་ཕྱིར་ན་གདུལ་བྱ་ཡི་བསམ་པ་ལ་མཐུན་པའི་གི་ཨ་ནི་དྲང་དོན་གྱི་མདོ་གསུངས་པར་རོ། གང་ཟག་གི་བདག་ཡོད་པར་བྱས་ནས། ཐབས་ལ་མཁས་པ། ཐུགས་རྗེ་ཆེ་བ་དེ་ཡོད་རོ། ད་མཚན་ཉིད་ལྡེམ་པོར་དགོངས་པ་ནི་གར་སོས་སོ།

མཚན་ཉིད་གསུམ་ལ་བདེན་པར་གྲུབ་མ་གྲུབ་གསལ་བར་ཕྱེ་ནས་སྟོན་པ་མ་ཡིན་པའི་ཕྱིར། དེ་རུ་ཤེས་ནས་འཁོར་ལོ་གསུམ་པ་དེ་འཁོར་ལོ་ཐ་མ་དེ་རང་རྒྱུད་པ་གིས་ངེས་དོན་གྱི་མདོར་བཞེད་པའི་ཕྱིར། དེ་རུ་ཤེས་ན་ང་ཚོས་འཕགས་སེང་གཉིས་པ་ཡར་གྱི་དྲང་ངེས་སྐབས་དེ་ལ་འཕགས་སེང་གཉིས་པོ་དེ་ཞི་འཚོ་ཡབ་སྲས་རྗེས་སུ་འབྲང་གི་རེད་འབྲང་གི་མ་རེད་གསུངས་ཡོང་དུས་ད་དེ་འདྲ་གསུངས་ང་གལ་སྲིད་སྤྱི་དོན་དང་ཨ་ནི་ཨུཏྤ་ལའི་ཕྲེང་བ་མཐའ་དཔྱོད་དེ་ག་དང་ཞེས་ཕལ་ཆེར་སུ་དང་འདྲ་བའི་གི

དགོངས་པ་དེ་ཞི་འཚོ་ཡབ་སྲས་ཀྱི་དགོངས་པ་མཐུན་པ་རེད། གལ་སྲིད་མ་མཐུན་ན། ལུགས་སུ། གསལ་སྟོན་བྱེད་དགོས་རོགས། ཅེས་དང་གསལ་སྟོན་བྱེད་དགོས་པ་ལས་སོང་མི་འདུག་ཨང། གཉིས་ནས། ད་ནི་ཞི་འཚོ་ཡབ་སྲས་གི་རྗེས་སུ་འབྲང་བ་དཀར་ཟིན། བག་ཟིན། ད་གིན་རྒྱུ་མཚན་གཉིས་ནས་ཅི་བཀོད་མ་ཟིན། མཁས་པ་མང་པོས་སློབ་དཔོན་ཉིད་མཁན་པོ་གི་སྲས་ཡིན་པ་དང་སློབ་དཔོན་སེང་གེ་བཟང་པོ་དེ། མཁན་པོ་མཁན་ཆེན་ཞི་བ་འཚོ་གི་སློབ་མ་རེད་ཟེར་གི་རོགས། ད་བ་ད་རྒྱུ་མཚན་དེ་བཀོད་རོགས། ཨོ་ད་ཏུས་ཅིན། ཨོ་ཏུས་ཅིན་ད་ད་ག་ནང་བཞིན་ང་ཚོ་མཐའ་དཔྱོད་ནང་ལོགས་ལ་ཡ་པཎ་ཆེན་གར་ལ་ཡོད་རེད། མཐའ་དཔྱོད་ནང་ལོགས་མར་རྡུང་རྒྱག་ཡོང་དུས། གལ་སྲིད་མཚན་ཉིད་ལྡེམ་པོར་དགོངས་པའི་མདོ་ཅིག་ཡོག་མ་རེད། འཁོར་ལོ་ཐ་མ་གི་མཚན་ཉིད་གསུམ་ལ་རང་གི་བདེན་པར་གྲུབ་པ་ག་རེ་གྲུབ་མ་གྲུབ་གསལ་བར་ཕྱེ་ནས་སྟོན་པའི་མདོ་ཅིག་ཡོག་རེད་བས་ཟེར་ན་ཡོག་མ་རེད་འཁོར་ལོ་ཐ་མ་དེ་བསྟན་གི་མ་རེད། གལ་སྲིད་བསྟན་པའི་དབང་དུ་བཏང་ན། མཚན་ཉིད་ལྡེམ་དགོངས་ཀྱི་མདོར་བཞག་དགོས་རེད། ད་སེམས་ཙམ་པའི་མདོར་བཞག་དགོས་ཀྱི་རོ། ཨོ་དེ་བཞག་དགོས་ཀྱི་རེད་མ་གཏོགས་ལ་ཡང་དེ་ཡོའོ་རེད་བས་ཟེར་ན། ཡོའོ་མ་རེད་ས་ཨ་རེད། མཐའ་དཔྱོད་ནང་ལ་དེ་ཡོའོ། མཐའ་དཔྱོད་ནང་ལ་མར་ཞེས་བགྲངས་པ་ཡིན་ན། རང་གི་གསང་དོན་ནི། སེམས་ཙམ་པ་རང་གི་འདོད་པ་ལྟར་གྱི་མཚན་ཉིད་གསུམ་ལ་རང་གི་མཚན་ཉིད་གྲུབ་མ་གྲུབ་གསལ་བར་ཕྱེ་ནས་སྟོན་པའི་མདོ་ཡི་མཚན་གཞི། དོན་དམ་ཡང་དག་འཕགས་ངས་ཆོས་རྣམས་ཞེས་སོགས་ཀྱི་མདོ། མདོ་འདི་འདོད་ལ། ལུགས་འདི་ལ་ཞེས་ཟེར་ན། དབུ་མ་རང་རྒྱུད་པའི་ལུགས་དེ་ལ་དེས་དེ་ལྟར་གསལ་བར་མ་བསྟན་མོད། ཅེས་དང་འཁོར་ལོ་ཐ་མ་གིས། མཚན་ཉིད་གསུམ་ལ་རང་གི་མཚན་ཉིད་གྲུབ་མ་གྲུབ་གསལ་བར་ཕྱེ་ནས་སྟོན་གྱི་རེད་བས་ཟེར་ན། བསྟན་གི་མ་རེད། མ་བསྟན་མོད། བསྟན་ན། མཚན་ཉིད་ལ་ལྡེམ་དགོངས་ཀྱི་མདོ་ཡིན་ཞིང་ལྟ་བ་མཐའ་གསུམ་དགོས་ནས་ངོས་འཛིན་པ། རྣམ་བཤད་ཀྱི་དགོངས་པ་ཡིན་ནམ་དཔྱད་པར་བྱ་སྟེ་བསླབ་བར་རོ། ཅེས་དང་རྣམ་བཤད་ནང་ལ་ད་གིན་ང་ཚོ་སྟེར་བར་རང་ལུགས་ཀྱི་བླ་མ་གོང་མ་ནང་བྱེད་ཀྱི་རྣམ་བཤད་ལས། མཚན་ཉིད་གསུམ་ལ་བདེན་པར་གྲུབ་མ་གྲུབ་གསལ་བར་ཕྱེ་ནས་སྟོན་པའི

ད་དེ་ལ་ཡ་བྱས་དང་པཎ་ཆེན་གྱི་མཐའ་དཔྱོད་ནང་ལ་མཐའ་དཔྱོད་ཡོང་དུས་ཅེས་དང་རྣམ་བཤད་ནང་ལོགས་ལ་ཡ། དེ་འདྲའི་གསུང་ཡ་དེ་བརྟག་པ་མཐའ་བཟུང་གི་གསུངས་པ་རེད་ཅེས་དང་ངོས་འཛིན་འཛིན་པ། ངོས་འཛིན་པ། རྣམ་བཤད་ཀྱི་དགོངས་པ་ཡིན་ནམ་དཔྱད་པར་བྱ་སྟེ་ཐལ་ཐལ་འགྱུར་བའི་དགོངས་པ་ནང་ངོ་བསགས་འདུག་ཅེས་དང། དེ་ལྟར་གསལ་བར་མ་བསྟན་མི་བསྟན་ན་མཚན་ཉིད་ལྡེམ་དགོངས་ཀྱི་མདོ་ཡིན་པ་བརྟག་པ་མཐའ་བཟུང་སྒོ་ནས་རྣམ་བཤད་ནང་ལ་ངོས་འཛིན་བྱས་པ་རེད་མ་གཏོགས།

ད་ལྟ་གི་དག་ཆོས་རྣམས་ལ་སྐྱེ་བ་དབྱེ་ན་རྣམ་བཤད་ནང་ལ་འདི་ངོས་འཛིན་བྱེད་པ་དེ། བརྟག་པ་མཐའ་བཟུང་གི་གལ་སྲིད་བསྟན་པ་ཡིན་ན་མཚན་ཉིད་ལྡེམ་པོར་དགོངས་པའི་མདོ་བཞག་དགོས་བྱེད་ཀྱི་རེད་ཟེར་དེ་གསུང་དགོས་ཡོད་རེད་མ་གཞི་བྱས་ན་བསྟན་གི་མ་རེད་ཟེར། ཡང། དོགས་གཅོད་བྱེད་ན། ད་གཉེན་པོ་ལ་ལྡེམ་པོར་དགོངས་པ་ལ་མདོ་བརྒྱད་ཡོད་དེ་ད་གཉེན་པོ་ལྡེམ་དགོངས་དགོས་པ་གསུངས་པ་དེ་རེད་དོ། ཁོ་རང་ལ་ཡང་བར་བརྒྱད་དོ། སངས་རྒྱས་ལ་སངས་རྒྱས་ཆོས་ལ་བརྙས་པ་དང་ལེ་ལོ་ཅུང་ཟད་ཆོག་འཛིན་དང།

གྲངས་སུ་གྲངས་མེད་པའི་སངས་རྒྱས་ལ་ཡང་བསྙེན་བཀུར་བྱས་ན། གཟོད་ཐེག་ཆེན་གྱི་ཆོས་ཐོབ་པར་འགྱུར་རོ་ཞེས་པའི་མདོ་ལྟ་བུ་གཟོད་ཟེར་དེ་མ་ཐག་ཏུ། དེ་ནས་ལེ་ལོའི་ཉེས་པའི་གཉེན་པོར་གསུངས་པ་དེ་ལ་དུས་གཞན་ལ་དགོངས་པའི་མདོ་ལྟ་བུ་དག་གིས་དུས་གཞན། བདེ་བ་ཅན་དུ་སྐྱེ་རྒྱུ་ཡོད་པ་ལ་དགོངས་ནས་བདེ་བ་ཅན་དུ་སྐྱེ་བའི་སྨོན་ལམ་བཏབ་སོང་ན། དེ་མ་ཐག་ན་བདེ་བ་ཅན་དུ་སྐྱེ་འགྲོ་གི་རེད་ཟེར་ནས་དེ་ནས་ཁོ་སེམས་ཤུགས་དེ་མ་ཚོར་བར་ཡོང་གི་རེད་པ། དེ་བྱས།

དོགས་གཅོད་བྱེད་དགོས་འདུག་དེ་ནས། རིགས་མ་ངེས་པ་ལྡོག་པའི་ཉེས་པའི་གཉེན་པོར་གསུངས་པ་ནི་མཐར་ཐུག་ཐེག་པ་གསུམ་དུ་བསྟན་པའི་མདོ་ལྟ་བུ་བྱས་བཞི་པ་ད་ང་རང་ལྡེམ་དགོངས་ཀྱི་མདོ་བཞི་པ་སྟེ། བསྒྱུར་བ་ལྡེམ་པོར་དགོངས་པ་ནི་ཟེར་རབ་ཏུ་གྲགས་པའི་ཡི་གེ་ངན་པ་མ་གྲགས་པའི་དོན་བཟང་པོ་སྟོན་བྱེད་དུ་བསྒྱུར་བ་སྟེ་སྙིང་པོ་མེད་ལ་སྙིང་པོར་ཤེས། ཕྱིན་ཅི་ལོག་ལ་ལེགས་པར་གནས། ཉོན་མོངས་པས་ནི་རབ་ཉོན་མོངས་བྱང་ཆུབ་དམ་པ་ཐོབ་པར་འགྱུར་ཞེས་པའི་མདོ་ལྟ་བུ། ད་སྙིང་པོ་མེད་ལ་སྙིང་པོར་ཤེས་ཟེར་དོན་དག་མི་འདྲ་བྱེད་ཀྱི་ཡོད་དུས་སྙིང་པོ་དེ་རྣམ་གཡེང་ལ་སྦྱར་ནས་དེ། རྣམ་གཡེང་དང་ཚུལ་འཆལ་གཉིས་ལ། དེ་གཉིས་མེད་པ་དེ་ད་རྣམ་གཡེང་བཀག་པ་དང། འཆལ་བའི་ཚུལ་ཁྲིམས་ལ་སོགས་པ་བཀག་སོང་ན། ཨ་ནི་ལྷག་པའི་ཏིང་ངེ་འཛིན་དང་ཚུལ་ཁྲིམས་རེད་པ། རྣམ་གཡེང་སྤངས་སོང་ན་ལྷག་པའི་ཏིང་ངེ་འཛིན།

བདག་གིས་བསླབ་པ་ན་གཞི་བྱས་ནས་དྲང་ངེས་ཀྱི་ཆོས་སྟོན་པའི་སྒོ་ནས། གཞན་དོན་བྱས་ཏེ་སངས་རྒྱས་དང་མཉམ་པར་རྗེས་མཐུན་པར་ཐོབ་པའི་སེམས་དཔའ་ཡིན་པའི་ཕྱིར་རོ་ཞུ་བ་དེ་རེད་དོ། ད་ཐག་ཅིག། ཐག་བཅད་པ་དེ་ལ་སེམས་ཙམ་པའི་ལུགས་ཀྱི་དྲང་དོན་དང་ངེས་དོན་གྱི་མདོ་གི་མཚན་ཉིད་དབུ་མ་པ་དེ་ལ་ཡང་ད་དབུ་མ་རང་རྒྱུད་ཐལ་འགྱུར་བ་ཡོད་རེད་པ། ཇི་སྲིད་ཚང་མ་དྲང་དོན་དང་ངེས་དོན་མདོ་གི་མཚན་ཉིད་ལོགས་ཀ་ལོགས་ཀ་ཡོད་རེད་པ། དེ་ཚོ་ཁ་ཅིག་གིས་རྩོད་པ་དང་བྲལ་བ་ཞིག་དྲང་ངེས་ཀ་དང་འབྲུ་ཚ་བ་ཞིག་ད་སེམས་ཙམ་པ་གིས་འདི་ལ་མར་སླེབས་ཡོང་དུས་ག་ལ་ཡང་ཅི་ལ་སེམས་ཙམ་པའི་བློ་ལ

དབུ་མ་རང་རྒྱུད་པ་དབུ་མ་ཐལ་འགྱུར་བའི་ལུགས་གསུམ་གྱི་དྲང་དོན་གྱི་མདོ་ངེས་དོན་གྱི་མདོ་གི་མཚན་ཉིད་འཇོག་ཚུལ་དང་དྲང་དོན་གྱི་མདོ་ཞེས་པའི་དྲང་དོན་དང་ངེས་དོན་གྱི་མདོ་ཞེས་པའི་ངེས་དོན་གྱི་ཁྱད་པར་འབྱེད་ཚུལ་འདི་ཚོ་ཧ་གོ་དགོས་འདུག་ཨང། ཐུགས་རྗེ། ད་དྲང་དོན་གྱི་མདོ་ལ་དབྱེ་ན་ག་རེ་རེད་བཞག་དགོངས་པ་ཅན་གྱི་མདོ་དང་ལྡེམ་དགོངས་ཀྱི་མདོ་གཉིས་ཡོད་སྒྲ་ཇི་བཞིན་དུ་ཁས་ལེན་དུ་མི་རུང་བའི་མདོ་གང་ཞིག་དགོངས་གཞི་གཙོ་བོར་གྱུར་པ། ད་ད་གིས་ང་ཚོ་སྤྱི་དོན་ནང་ལ་བྱས་ན་དགོངས་གཞི་གཙོ་བོར་སྟོན་པ་ཟེར་མི་འདོད་ཨ།

ལྡེམ་དགོངས་ཀྱི་མདོ་ཟེར་ལབ་ཀ་དུའང་བྱས་ན་དགོས་པ་གཙོ་བོར་སྟོན་པ་དང། དགོས་པ་གཙོ་བོར་གྱུར་པ་གཉིས་ལ་ཁྱད་པར་ག་རེ་ཡོད། ད་ག་ནང་བཤད་ཀྱི་དགོངས་གཞི་གཙོ་བོར་གྱུར་པ་དང། དགོངས་གཞི་གཙོ་བོར་སྟོན་པ་གཉིས་ལ་ཁྱད་པར་ཡོད་རེད་ཡོད་མ་རེད། ཁྱེད་འདི་གཉིས་གོ་བ་ག་འདྲ་ཞིག་ལེན་གྱི་འདུག་དེ་ལྟ་དགོས་འདུག་ལྡེམ་དགོངས་ཀྱི་མདོ་ཡི་མཚན་ཉིད། མདོ་དེ་གཉིས་མི་འགལ་ཏེ་ཁྱེད་རང་དགོངས་པ་ཅན་གྱི་མདོ་དང། ལྡེམ་དགོངས་ཀྱི་མདོ་གཉིས་པོ་དེ་མི་འགལ་ལབ་དགོས་འདུག་དགོས་པ་གཙོ་བོར་གྱུར་པ་དང་དགོངས་གཞི་གཙོ་བོར་གྱུར་པ་གཉིས་དེ་མི་འགལ་གསུངས་ཡོང་གི་འདུག་མི་འགལ་ཏེ།